གསན་མཁན་རྣམ་པ་ཀུན་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་འདིའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང། བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་ག་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་ཟུར་པ་བློ་བཟང་རྒྱ་མཚོ་ལགས་ལྷན་དུ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར་དབྱིན་ཡུལ་གྱི་ནང་བོད་ཕྲུག་ཉི་ཤུ་རྩ་གཉིས་ཐོག་མར་སློབ་གྲྭར་བཏང་པའི་ལོ་རྒྱུས་ཀྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན། ང་ཚོ་ཕ་གིར་དྲུག་ཅུ་རེ་གསུམ་འབྱོར་དུས་ག་ནས་ཤར་ཕྱོགས་ནས་འབྱོར་མཁན་ཨེ་ཤ་ཡ་ནས་འབྱོར་མཁན་ཡ་ང་ཚོ་དང་པོ་རེད་ཤག་ལོ་ཆུང་ཤོས་ཡ་ང་ཚོ་ཕ་གིར་འབྱོར་དུས་ལོ་དྲུག་ཟིན་གི་ཡོད་ཕ་ཟབ་མ་ཟབ་ཉིན་ལྟ་ཡ་ང་ཚོ་ཕ་གིར་ལྟ་ལོ་ལོ་བཅུ་གྲངས་བ་དོ་ལྟ་བརྒྱ་ཆ་བརྒྱ་ལྟ་སུ་ཟབ། ཕ་མ་ལ་ཞེས་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་མི་ཁྲི་བརྒྱད་ཙམ་ཞིག་རྒྱ་གར་གྱི་ནང་བཙན་བྱོལ་དུ་ཕེབས་དགོས་བྱུང་པའི་རྗེས་ལ། ྋགོང་ས་མཆོག་ནས་བོད་པའི་ཕྲུ་གུ་ཚོ་ལ་ཤེས་ཡོན་སློབ་གསོ་སྤྲད་རྒྱུ་དེ་ནི་གལ་འགངས་ཆེ་ཤོས་སུ་གཟིགས་ནས། རྒྱ་གར་གྱི་ནང་དུ་བཙན་བྱོལ་བོད་མིའི་གཏན་སློབ་ཁག་གསར་འཛུགས་གནང་འགོ་ཚུགས་པའི་སྐབས་སུ་ཡང་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་གྱི་ལོར། བོད་པའི་ཕྲུ་གུ་ཉི་ཤུ་རྩ་གཉིས་པེ་སི་ཊ་ལོ་ཛི་ཟེར་བ་དམག་འཁྲུག་སོགས་ཀྱི་སྐབས་སུ་དཀའ་ངལ་འཕྲད་པའི་མི་ཚོར་རོགས་རམ་གྱི་ཆེད་དུ་བཙུགས་པའི་དབྱིན་ལན་ནང་གི་སློབ་གྲྭ་དེར་བཏང་གནང་ཡོད་པ་དེ་ནི་བོད་པ་བཙན་བྱོལ་བའི་ཕྲུ་གུ་དབྱིན་ཡུལ་གྱི་ནང་དུ་ཕེབས་མཁན་ཐོག་མ་དེ་ཆགས་ཀྱི་ཡོད་པ་རེད། བློ་བཟང་རྒྱ་མཚོ་ལགས་ནི་ཕྲུ་གུ་ཉི་ཤུ་རྩ་གཉིས་ཀྱི་ཁོངས་ནས་གཅིག་ཡིན་པས་ཐོག་མར་རྒྱ་མཚོ་ལགས་སློབ་གྲྭ་འདིའི་སྐོར་ལ་ཡང་ངོ་སྤྲོད་ཞིག་གནང་རོགས་གནང། སློབ་གྲྭ་འདིའི་དཔེ་ཞབས་སུ་རེ་ལྡེ་ཨ་མ་རེ་ལྡེ་སྔན་མ་སུད་ཛར་ལན་ལ་ཡ།

དམག་ཆེན་གཉིས་པའི་རྗེས་ཀྱི་ཤར་ཡོ་རོབ་ནང་ཡོད་པའི་ཨ་ནི་དམག་དང་དེ་འདྲའི་འོག་ནས་དཀའ་ངལ་འཕྲད་པའི་སྤུ་གུ། ཡོ་རོབ་ཀྱི་སྤུ་གུ་འདི་ཞིབ་འཇུག་ལྔ་བཅུ་དྲུག་ཅུ་རྗེས་ཨིང་ལན་ལ་ཚུར་སླེབས་ཤག། ང་ཚོ་ཕ་གིར་དྲུག་ཅུ་རེ་གསུམ་འབྱོར་དུས་ག་ནས་ཤར་ཕྱོགས་ནས་འབྱོར་མཁན་ཨེ་ཤ་ཡ་ནས་འབྱོར་མཁན་ང་ཚོ་དང་པོ་རེད་ཤག། ང་ཚོའི་སྔོན་གྱི་ཡོ་རོབ་ཀྱི་སྤུ་གུ་དེ་ཚོ་ཨ་མདའི་ཕ་གིར་བསྡད་ཤག། ཚོང་ཁ་ཐོན་ཁ་ལྷག་མ་བྱས་སློབ་གྲྭ་ཐོན་འགྲོ་ཐོན་འགྲོ་བྱས་ནས་བསྡད་ཤག། ནང་དུ་དྲུག་གསུམ་འབྱོར་རེད་ཤག།
ཨ་ནི་རྣམ་པ་ཚོ་དབྱིན་ཡུལ་གྱི་ནང་དུ་འབྱོར་དུས་ལྟ་སློབ་གྲྭ་དེའི་ནང་གི་ཕྲུ་གུ་མང་ཆེ་བ་ཡུ་རོབ་ནས་རེད་གསུངས་སོང་ཨ་བྱས་ཙང་ཡུ་རོབ་ཀྱི་རྒྱལ་ཁབ་སུ་སུ་ནས་ཡོད་ན་ཨ་ནི། བོད་པའི་ཕྲུ་གུ་ཉི་ཤུ་རྩ་གཉིས་བཏང་གནང་ས་དེ་ཚོ་ག་ནས་བཏང་གནང་བ་རེད། ང་ཚོ་ཕ་གིར་འབྱོར་དུས་ག་ནས་ཕྲུ་གུ་གང་ག་ལོ་ཡུ་རོབ་ཀྱི་ས་གནས་འདྲ་མི་འདྲ་ནས་རེད་ཤག་པོ་ལན་ནས་ཕྲུ་གུ་འདུག་ཧང་ག་རི་ནས་འདུག་ཅེག་ཀོ་སི་ལོ་ཝ་ཀི་ཡ་ཡིན་པ་ཡོད་བྷེལ་ཇེམ་ནས་འདུག་དེ་འདྲ་རེད་ཤག། ནི་ང་ཚོ་སླེབས་ནས་རྗེས་ལ་ཡང་ནི་ལོ་ཁ་ཤས་ཀྱི་རྗེས་ལ་ཁོང་ཚོས་དེ་ཚོགས་པ་དེ་ག་ཟེར་དགོས་རེད་ལས་གཞི་དེ་ད་རྒྱ་ཆེར་བཏང་ནས་རྒྱ་གར་དང་ཐའི་ལན་དང་བྷི་ཡེད་ནམ་དང་པེ་ལེ་སི་ཏཱིན་ཁ་ཅིག་དང་ཨ་ཧྥི་རི་ཀ་ནས་ནཱི་ཇི་རི་ཡ་དང་དེ་སོགས་ནས་སྤུ་གུ་རིམ་པས་རིམ་པས་སླེབས་སོང།
སྐབས་དེ་དུས་ད་དྲུག་ཅུ་རེ་གསུམ་ཟེར་དུས་རྒྱ་མཚོ་ལགས་རྣམ་པ་ཚོ་ཡིན་ན་སྤུ་གུ་ཚང་མ་ལོ་དགུང་ལོ་ཞེ་དྲག་ཆུང་ཆུང་ཡིན་གྱི་རེད་ཐོག་མར་རྒྱ་གར་ནས་ཐོན་གནང་དུས་ཙམ་པ་སྐབས་དེ་དུས་གནས་ཚུལ་ག་འདྲ་ག་འདྲ་དྲན་གནང་གི་འདུག། རེད་ད་ང་ཚོ་འདུག་ས་བཀྲ་དུས་པ་ནས་བོད་ནས་འབྱོར་ནས་ཟླ་དྲུག་མ་འདུག་ག་མི་མང་ཆེ་བ་ལྔ་བཅུ་ང་དགུ་ལ་ཡར་འབྱོར་འབྱོར་རེད། རྒྱ་གར་ལ་ཡིན་ད་ལོ་གསུམ་ཞིག་ལས་འགྲོ་གི་ཡོད་མ་རེད།

རྒན་པ་ཚོ་བཅུ་གསུམ་བཅུ་བཞི་འདས་ཡོང་གི་ཡོད། འདི་ལྟ་ཕ་གིའི་ང་རང་ཚོའི་ནང་ནས་ང་ཚོ་ཅིག་ག་སོང་རེད་ཅིག་ཐག་རིང་པོ་སླེབས་པ་བྱས་ཨ་ནི་བོད་ནས་འབྱོར་ཚར་ཟེར་རེད་ཨ་ནི་རྒྱ་གར་ནས་ཁ་བྲལ་པ་རེད་ཕ་མ་དང་སྤུན་ཀྱག་ནས་བྱས་ནས་ད་ཁོ་རང་ཚོ་ཕ་གིའི་ཨ་རུ་བ་རུ་རེད་བྱས་ང་ཚོ་ཡ་བྱང་དུ་ན་ཡང་ད་ཨ་ནི་ད་དུང་ན་ཡང་ད་ཨ་ནི་ཕ་དེ་ཚོ་གང་ལྟར་ཆ་ཚང་ལོ་བཅུ་གྲངས་པ་དུ་ནམ་རེད་ནའོ།

གཟའ་སྤེན་པ་ཉི་མ་ལ་ཡང་བོད་ཡིག་འཛིན་གྲྭ་གཅིག་ཕ་གིར་ང་ཚོ་ཕ་གིའི་སྡོད་ས་རང་དེ་ནང་ལ་ཡང་ཚོགས་གནང་གི་རེད། བོད་ཀྱི་གྲུ་བོ་སྐུ་ངོ་དང་དགེ་བཤེས་ལགས་གཉིས་བོད་ཡིག་དགེ་རྒན་གནང་གི་རེད་གཅིག་གིས་ཆུང་བ་ཚོ་དང་གཅིག་དེར་རྒན་པ་ཚོ། གཙོ་བོ་འདི་རེད། ཨ་ནི་ཆོས་དང་དེའི་འགྲེལ་བཤད་སྐྱོན་ཡག་དང་དེ་ཡང་དགེ་བཤེས་ལགས་གནང་གི་རེད། ད་ད་ལྟ་ཕར་རྒྱ་མཚོ་ལགས་རྣམ་པ་ཚོ་བལྟས་པ་ཡིན་ན་ཕ་ཚབ་མ་ཚབ་མཉམ་དུ་ཡོད་པའི་གི་བཀའ་དྲིན་གྱིས་ཨ་ནི་སྤུ་གུ་ཚང་མ་ཡང་བོད་སྐད་རྒྱུན་མཐུད་ནས་གནས་ཐུབ་ཡག་ལ་ཡང་ཕན་ཐོགས་བྱུང་ཡོད་ཀྱི་རེད་བ།
ཕན་ཐོགས་ཞེ་དྲག་བྱུང་ཡོད་རེད་ཏན་ཏན། སུའི་ཙི་ལན་ལ་དང་པོ་ཕ་གི་ཕེ་སྟ་ལོ་ཛི་དེར་རག་ར་རིན་པོ་ཆེ་དང་ལྕམ་ཡོད་རེད་ཕ་ཚབ་མ་ཚབ། ལོ་མང་པོ་བཞུགས་ཡོད་རེད་ཕལ་ཆེར། ཨ་ནི་ཧྥི་རན་སི་ལ་ཡག་སྤུ་གུ་བཏང་མཁན་ཚོ་ལ་ཕ་ཚབ་མ་ཚབ་འཇར་མ་ནི་ལ་ཡོད་རེད། སོ་དེ་དུས་ག་ནས་བཏང་ན་འདུས་ཧ་ལམ། ད་སུའི་ཏན་ལ་ཡག། བུ་མོ་ལོ་རྒན་པ་འདི་འདྲ་ཁ་ཤས་ཅིག་ནར་སིང་དང་དེ་འདྲ་སྦྱང་གར་བཏང་སྟེ་དེ་དུས་ཕ་ཚབ་མ་ཚབ་ཡོད་ས་མ་རེད། མ་གཏོགས་གཞན་པ་ཚོ་ཡོ་རོབ་ལ་ཡག་སྤུ་གུ་ཉི་ཤུ་ཉི་ཤུ་བཏང་ན་ཧ་ལམ། སྒང་ག་ལོག་ཕ་ཚབ་མ་ཚབ་ད་དེ་འདྲ་ཡོད་པ་ཡོད་ད་ན་འོང། ཨ་ནི་རྒྱ་མཚོ་ལགས་ད་ད་ལྟ་སྐབས་དེ་དུས་ཀྱི་ཕེ་སྟ་ལོ་ཛིའི་སློབ་གྲྭ་འདི་ནང་ལོགས་ལ་ཡག་ད་སློབ་སྦྱོང་ག་རེ་ག་རེ་སྤྲད་གནང་གི་རེད་ཨ་ནི་སོ་སོ་སོ་སོ་ད་དཔེར་ན་ཆེད་ལས་ཡིན་ནའི་གདམ་ག་བྱེད་ཡག་ལ་སོགས་པ་ཨ་ནི་དེའི་ཆ་རྐྱེན་དེ་ཚོ་ག་འདྲ་ཡོད་རེད།
ད་དེ་སློབ་གྲྭ་འདི་དམིགས་ཡུལ་རེད་དེ་དང་པོ་འདི་རེད་ཤག་སློབ་གྲྭ་སློབ་གྲྭ་ཟེར་ན་སློབ་གྲྭ་རང་ད་བྱིས་པའི་བྱིས་པའི་ཚོགས་པ་དེ་ནས་སྡོད་ས་ནས་མེ་ལེ་གསུམ་དེ་ས་ཞལ་བཱས་ནང་ཕྱིན་ནས་ས་གནས་ཀྱི་དབྱིན་ཇིའི་སློབ་གྲྭ་རང་འགྲོ་གི་ཡོད་རེད་སློབ་གྲྭ་རང་ད་ནའོ།

དོ་སྣང་ཞུ་བའི་ཆེད་འདི་ཚོ་ལབ་དགོས་བ་རེད། ཁོ་རང་ཚོའི་འཆར་གཞི་རེད་དེ་དང་པོ་དམིགས་ཡུལ་རེད་དེ། གཞུག་གུ་ཕར་སོ་སོའི་ལུང་པར་ཡང་ལོག་ཡིན་ན་ས་ཆ་ག་ནས་ཡིན་ནའི་ཨ་ཕི་རི་ཀ་ཡིན་ནའི་རྒྱ་གར་ཡིན་ནའི་ཅིག་ཕ་གིའི་གྲོང་གསེབ་ཁག་དང་དེ་བར་བསྡད་ཀྱི་ཡོད་ན་ཅིག་ཕ་གིའི་ཕན་ཐོགས་པའི་ཅིག་ལག་ཤེས་དང་འདི་ཡོད་པ།

དང། ཨ་རིའི་ནང་ལོགས་ལ་ཡང་ཕྱག་ལས་མང་པོ་ཅིག་གནང་ཡོད་རེད། ཨ་ནི་ཁོང་ཚོའི་གཞན་དག་སྤུ་གུ་ཉི་ཤུ་རྩ་གཉིས་དེ་ཚོ་ཡང་དེའི་རྗེས་ལ་ག་འདྲས་རེ་ཆགས་པ་རེད་མང་ཆེ། ད་སྣ་མིན་སྣ་ཚོགས་བྱུང་རེད་ག་ཚོད་རེད། དེ་ཚོའི་ལས་གཞི་དེ་ཚོ་ད་འགོ་འཆར་གཞི་སྒྲིག་དུས་ག་ནས། ད་ཏག་ཏག་ཏུ་འགྲིག་མི་འདུག་ཨང་ག་སེ། འཛམ་བུ་གླིང་འགྱུར་བ་འགྲོ་གི་ཡོད་རེད་ཨ་ནི་མིའི་འགྱུར་བ་འགྲོ་གི་ཡོད་རེད། ཁོང་ཚོ་ཁ་ཤས་ཅིག་ཕར་ཨིང་ལན་ལ་ཡང་ལྷག་པར་དུ། ཞིང། ཞིང་ཁ། ཞིང་ལས། ཨ་ནི། ཨ་བུ་རྒྱ་ཡ། ཅིག་དེ་འདྲའི་ཚོགས་པའི་ལས་ཀ་དང་དེ་འདྲའི་སློབ་སྦྱོང་གནང་ནས་ཁོང་ཚོ་ཁ་ཤས་ཅིག་ཕར་རྒྱ་གར་ལོག་གནང་བ་རེད། རྒྱ་གར་ལ་ཕར་ཕེབས་ནས་ཕ་གིར་ཞབས་ཞུ་གནང་བ་རེད་ལོ་མང་པོ། བཀྲ་ཤིས་ཚེ་རིང་ལགས་དང་ཕུན་ཚོགས་བཀྲ་ཤིས་དང་ཁོང་ཚོ་འཆི་མེད་བཀྲ་ཤིས་དང་ཁོང་ཚོ་མང་པོ། ཁ་ཤས་ཅིག་སོ་སོའི་སློབ་གྲྭ་ཚར་ནས་ཡང College ལ་ཕེབས་ནས་སློབ་སྦྱོང་གནང་བ་དེ་ཚོ་ཁ་ཤས་རྒྱ་གར་ལ་ཡང་ཅིག་བྱས་ཕན་ཐོགས་ཡག་མེད་པ་དེ་ཚོ་མང་པོ་ཅིག་དབྱིན་ལན་རང་བཞུགས་པ་རེད། ནའོ། ང་རའི་ཕྱོགས་ནས་ཡིན་ན་དང་པོ་ཕར་རྒྱ་གར་ལ་ཡང་ལོ་གཉིས་གསུམ་ཕྱིན་ཨ་ནི་གཞུག་གུར་ཡ་ཚུར་ཨ་མི་རི་ཀ་ལ་སླེབས་སོང། ནའོ། རེད། ཨ་ནི་ད་རྒྱ་མཚོ་ལགས་ཁོང་ཚོ་དྲུག་ཅུ་རེ་གསུམ་གྱི་རྗེས་ལ་སློབ་གྲྭ་དེ་ནས་ད་བོད་པའི་སྤུ་གུ་ལེན་ཡག་འདི་མུ་མཐུད་ཡོད་རེད་ཨ་ནི། མཚམས་ཆད་ཡོད་རེད་ཨ་ནི་རྒྱ་མཚོ་ལགས་རྣམ་པ་ཚོ་ལོ། ཁྱོན་བསྡོམས་པའི་ག་ཚོད་བཞུགས་རེད་པས། ཨ། ང་ནི་ལོ་བཅུ་བསྡད་པ་ཡིན་ལོ་བཅུའི་རྗེས་ལ་ཡ་ཕར་རྒྱ་གར་ལོག་པ་ཡིན། ཨ། ཁ་ཤས། ང་ལས་ལོ་ཆུང་བ་དེ་ཚོ་ཁ་ཤས་ཅིག་ནི་ལོ་ཁ་ཤས་ཤིག་མང་བ་བསྡད་ཡོད་རེད། ང་ཚོའི། ཕ་གིར་མཉམ་པོ་ཡོད་པའི་སྤུ་གུ་ཉི་ཤུ་རྩ་གཉིས་དེ་ཕ་གི་ཐོན་དུས་ག་ནས་དེ། ཚོགས་པ་གཅིག་པ་དེ་ཡང་བོད་པ་རྣམ་པ་ལེན་ཡོད་རེད་རྒྱ་གར་ནས་ཚུར། ཨ། ལེན་ནས་ཕལ་ཆེར། ལོ། ང་ཚོ་ཐོན་ཚར་ནས་ལོ་བཅུ་བཅོ་ལྔ་བར་དུ་ང་ཚོ་ནང་བཞིན་དེ་གའི་ཕ་ཚབ་བྱས་མ་ཚབ་བྱས་བསྡད་སྲོལ་ཡོད་བྱས་ལེན་སོང། དེའི་རྗེས་ལ་ཡང་ཁོ་རང་ཚོའི་ལས་ཀ་འགྲོ་སྟངས་རེད་དེ་འགྱུར་བ་བཏང་ནས། སྤུ་གུ་དེ་རྒན་པ་དེ་འདྲ་ཕ་ནས་ཚུར་རྒྱ་གར་ནས་ཚུར་ལེན་ནས་དབྱིན་ལན་ལ་ཡང་འཛིན་གྲྭ་བཅུ་གཅིག་བཅུ་བཅུ་གཅིག་བཅུ་གཉིས་འདྲ་ད་ཉིན་འདྲ། དེ་ལ་ཡང་ཕར་བསྒྱུར། སྤུ་གུ་ལོ་ཆུང་ཆུང་འདྲ་མ་ཁྲིད་བྱས།

ལགས་སོ།
རྒྱ་མཚོ་ལགས་ད་ང་ཚོའི་བཙན་བྱོལ་བོད་མི་ཕྱི་རྒྱལ་ཚོ་ལྔ་བཅུ་ང་དགུ་ལོར་ཡང་རྒྱ་གར་ནང་ལ་ཡང་བཙན་བྱོལ་ལ་ཕེབས་རེད་བྱས་ཙང་ད་དེའི་རྗེས་ལ་གོང་ས་མཆོག་ནས་རྒྱ་གར་ནང་ལ་ཡ་ད་སློབ་གྲྭ་མང་པོ་ཅིག་བཙུགས་གནང་བྱས། སློབ་སྦྱོང་འདི་ད་གལ་ཆེ་ཤོས། དགོངས་པ་བཞེས་བྱས་ད་དེ་འདྲ་གནང་ཡོད་རེད་བ། རྒྱ་མཚོ་ལགས་ཀྱིས་ཕར་ཕྱི་མིག་ཅིག་གཟིགས་གནང་དུས་ད་ཡུ་རོབ་རྣམ་པ་ཚོ་ཡུ་རོབ་ནང་ལ་ཕེབས་མཁན་བོད་པའི་སྤུ་གུ་དང་པོ་དེ་ཡིན་དུས་ཙམ་པ། ད་དེ་གྲུབ་འབྲས་སོན་ར་དེ་ཕྱོགས་ཡོངས་ནས་སྤུ་གུ་ཕེབས་པ་ཚོ་ཚང་མ་དོམ་དང་སློབ་གྲྭའི་སློབ་སྦྱོང་གི་གོ་སྐབས་དེ་ཚོ་ལ་གྲུབ་འབྲས་རེ་ཞིག་ཕར་གཟིགས་པ་ཡིན་ན་ག་འདྲ་རེ་ཞིག་སོན་ཡོད་ན།
ལྟར་གཅིག་ཞུ་བ་ང་ཚོ་ག་ཚོད་རེད་མི་འདྲ་མི་འདྲ་ག་ཚོད་ཁ་ཁ་འཐོར་བསྡད་ཡོད་རེད་སོང་ཙང་གྲངས་ཀའི་ཕྱོགས་ནས་ག་ཚོད་རེད་མི་རེ་ངོ་རེའི་ཕྱོགས་ནས་ཅིག་ག་རེ་བྱེད་ཐུབ་ཡོད་མེད་དང་གྲུབ་འབྲས་ག་ཐོན་ཡོད་མེད་དེ་ཞུ་ཁག་པོ་རེད་པ་བྱས་ནས་ངས་བྱས་ན་གལ་ཆེ་ཤོས་རེད་འདི་པ་སངས་ལགས་ཁྱེད་རང་ད་གིན་གསུངས་པ་བཞིན་ཕ་ཚབ་མ་ཚབ་ཀྱི་བཀའ་དྲིན་དང་དགེ་བཤེས་ལགས་བཀའ་དྲིན་གྱིས་ང་ཚོ་བོད་རྒྱལ་ད་སོ་སོའི་ལུང་པ་ནས་ཐག་རིང་པོ་སླེབས་ནས།

བདེན་ཡོད་ནི་མི་ཚེ་སྐྱེལ་མཉམ་དུ་ཆགས་བསྡད་ཡོད་རེད་བསམ་འདུག་འདི་གྲུབ་འབྲས་ཆེ་ཤོས་བསམ་འདུག་ད་འདིའི་རྗེས་ལ་ཨ་ནི་མི་སོ་སོ་སོ་ལས་ཀ་ག་རེ་བྱས་ཡོད་མེད་སོ་སོ་སློབ་སྦྱོང་གནས་ཚད་ག་འདྲ་སླེབས་ཐུབ་མིན་ད་འདི་སྒེར་གྱི་འདི་རེད་བ་ལོ། སོ་སོས་ག་རེ་བྱེད་ཐུབ་ཡོད་མེད་ད་གཙོ་བ་འདི་བོད་པ་རང་བྱས་གཙང་མ་བྱས་བསྡད་ཐུབ་ཡ་དང་སེམས་ཤུགས་མ་བརླག་བྱས་བོད་སྒང་ལ་ཡ་དེ་རྟག་ཏུ་བསམ་བློ་བཏང་ནས་མི་ཚེ་སྐྱེལ་ཐུབ་ཉེ་ཆེ་འདི་འདི་གྲུབ་འབྲས་རེད་གཙོ་བ་འདི་འདི་རེད་བསམ་འདུག་ནའོ།
རེད་ཤག་ཨ་ནི་རྒྱ་བཟའ་གསུངས་ནང་བཞིན་ཁོང་ལ་ངོ་སྤྲོད་གནང་སོང་བ་སུའི་ཙི་ལན་ནས་ཡོག་རེད་ཧྥ་རན་སི་ནང་ལ་ཡང་བྱུང་བྷི་ཤ་ཨ་ནི་དེ་ནང་བཞིན་བྷེལ་ཇེམ་ཇར་མི་ནི་ནང་ལ་ཡང་བྱུང་ཡོད་ས་རེད་ཕ་ཚབ་མ་ཚབ་ཀྱི་སློབ་གྲྭ་འདི་ཡུ་རོབ་ནང་འགྲོ་དུས་རྩོམ་པ་མང་པོ་ཅིག་མཇལ་ཡག་འདུག་ལགས་ཨ་ནི་ཁོང་ཚོས་གལ་ཏེ་རྒྱ་བཟའ་ནང་བཞིན་ཕ་ཚབ་མ་ཚབ་ཚོས་ཀྱི་སྐུ་དྲིན་འདི་དཔེ་དེ་དངོས་གནས་ཞེ་དྲག་གི་ཆེན་པོ་ཡིན་པ་འདི་དེ་གོང་པོ་ཞིག་འདུག་རྒྱ་བཟའ་ལ་ད་ངས་ཇུ་བོ་འདྲ་པོ་ཞིག་དེ་གས་རྫོགས་སོང་ཨ་ནི་རྒྱ་བཟའ་ལ་གལ་ཆེ་འདི་ནོན་པའི་སྐྱོན་ཡང་ཡོད་པས།
སོ་དོམ་རེ་བརྒྱབ་ར་བརྗེས་ན་ཨ་ད་ནམ་རྒྱུན་ཡིན་ན་གཅིག་མི་ཚང་ནང་ལ་ཡ་སྤུན་གཅིག་གཉིས་གསུམ་དེ་ཡོད་དུས་ཀ་ནས་སྤུན་མང་པོ་ཅིག་མི་ཚེ་ག་འདྲས་སྐྱེལ་གྱི་ཡོད་མེད་དང་གཞུག་གུ་སློབ་གྲྭ་ཚར་ན་ག་རེ་བྱེད་ཀྱི་ཡོད་མེད་དེ་མཐོང་ཁག་པོ་རེད། ད་ང་ཚོའི་ཕེ་མི་ཉི་ཤུ་རྩ་གཉིས་ཡོད་དུས་ཀ་ནས་ལོ་ཚད་སྣ་མིན་སྣ་ཚོགས་སློབ་གྲྭ་འགྲོ་ཡི་མཐོང་དུས་གཞུག་གུ་མི་ཚེ་སྐྱེལ་སྟངས་འདི་ཚོ་སྒང་ག་མཐོང་དུས་ཀ་ནས་ད་ཕེ་བའི་ཕྱོགས་ནས་ག་རེ་གལ་ཆེ་ཆེན་པོ་རེ་མཐོང་དུས་ད་ང་ཚོ་སྤོར་ཏི་ཆ་ཚང་འགྱོ་རེ་འདུག་ཕར་ཕྱི་མིག་ལྟ་དུས་ཟས་ཏེ་སེར་འབྲུག་འདུག་སློབ་སྦྱོང་དང་མི་ཚེ་སྐྱེལ་ཡ་དེ་ལས་ཀ་འདི་གལ་ཆེ་འདུག་འདི་གལ་ཆེན་པོ་མི་འདུག་ལབ་ཡ་ཁག་པོ་རེད་ཤག་དེ་སོ་སོའི་དབྱིངས་ཡོད་པ་དང་ཁུར་ཡོད་པ་དང་ཨ་ནི་བད་ཀ་ཡོད་མགྱོགས་འགྲོ་མཁན་ཚོ་དེ་དེ་ཚོའི་ནང་ལ་ཡང་མཐར་བསྐྱལ་ནས་སློབ་སྦྱོང་བྱེད་ཐུབ་མཁན་དང་མི་ཚེ་སྐྱེལ་ཐུབ་མཁན་ཚོ་འདུག་ཕར་ལྟ་དུས་སྐབས་ནས་གོ་ཆོད་ཤོས་དང། ཕན་ཐོགས་ཤོས་དང་སོ་སོ་ལ་མི་ཚེ་སྐྱིད་ཤོས་རེ་བྱུང་བཞག་འདུག་ལྟ་དུས། ལས་ཀ་འདྲ་མིན་འདི་བོད་ལ་ཡ་ག་ནས་ཕན་གྱི་རེད་ཟེར་ན་འདི་ཡའི་ཁྱད་མཚར་འདུག་ལས་ཀ་ཁ་ཤས་ཆབ་སྲིད་དང་འདི་འདྲའི་འབྲེལ་བ་བཅད་མེད་རེད་འདི་ཡིན་པ་ཡིན་ནའི་མིན་མི་སོ་སོ་སུ་འདི་འབྲེལ་བ་དང་སྦྱར་ཐུབ་འདུག་སོང་ཙང་སེང་གེ་རྣམས་ཚོ་དེ་ཕ་མ་དང་འདི་ཡོད་ན་ཨོ་ད་དེ་སྤུ་གུ་འདི་འདི་ནང་འགྲོ་ཆོག་ག་འདུག་འདི་འཇིམ་གྱི་འདི་བྱེད་ག་འདུག